ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་གཉིས་པའི་ཚེས་ཉི་ཤུ་གསུམ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཞི་བའི་ཚེས་བཅུ་གསུམ། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་གི་ལེ་ཚན་འདིའི་ནང། ནང་པའི་ཚན་རིག་དང་ལྟ་གྲུབ་ཀུན་འདུས་ཀྱི་ཕྱག་དེབ་འདི་ངོ་སྤྲོད་ཞུ་རྒྱུ་ནས། ད་རིང་གི་ལེ་ཚན་འདིའི་ནང། སེམས་རྩེ་གཅིག་པའི་ཞི་གནས་གྲུབ་པའི་ཚུལ་བཤད་པ་ཞུ་བ་ནས། དྲན་པ་ཉེར་གཞག་གི་སྒོམ་ཚུལ་ཞུ་བ་འདི་ངོ་སྤྲོད་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚགས rfa ཚགས org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ང་ཚོའི་གཏམ་གླེང་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ། ཡང་ནང་པའི་ཚན་རིག་དང་ལྟ་གྲུབ་ཀུན་འདུས་ཀྱི་ཕྱག་དེབ་ངོ་སྤྲོད་ཞུ་རྒྱུ་འདི་མུ་མཐུད་བྱས་ཨ་ནི་ད་རིང་གི་ལེ་ཚན་འདིའི་ནང་ལོགས་ལ། སེམས་རྩེ་གཅིག་པའི་ཞི་གནས་གྲུབ་པའི་ཚུལ་བཤད་པ་ཞུ་ཡག་འདི་ནས། དྲན་པ་ཉེར་གཞག་སྒོམ་ཚུལ་ཞུ་ཡ་འདི་ངོ་སྤྲོད་ཞུ་གི་ཡིན། ང་ཚོའི་ལེ་ཚན་ནང་ལོགས་ལ་ཡང་སྔར་རྒྱུན་གཞིར་བཟུང་བྱས་རྗེས་ཨ་ནི་བཞུགས་སྒར་ལ་ཡོད་པའི་སེར་བྱེས་རྒན་མགོ་དར་བསོད་ནམས་དབང་ཕྱུག་ལགས་གདན་འདྲེན་ཞུས་ཡོད་རྒན་ལགས་ཡིན་པས་ན་ནང་པའི་ཚན་རིག་དང་ལྟ་གྲུབ་ཐོག་ལ་དེང་དུས་ཀྱི་ཚན་རིག་དང་ཟུང་འབྲེལ་གྱི་ཐོག་ནས་ཨ་ནི་ཉམས་ཞིབ་གནང་མཁན་ཅིག་དང་དེ་དང་འབྲེལ་ཡོད་ཀྱི་ཐོག་ནས་རྒན་ལགས་ཀྱིས་ད་ཕྱག་དེབ་ཁག་ཅིག་རྩོམ་སྒྲིག་གནང་ཡོད་རེད་ལ་ཨ་ནི་རྒན་མགོ་དར་བསོད་ནམས་དབང་ཕྱུག་ལགས་ང་ཚོའི་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། ཨོ་ཨོ་སྒྲོལ་དཀར་ལགས་གོ་ལོ་མང་རྒྱག།

སེམས་རྩེ་གཅིག་པའི་ཞི་གནས་གྲུབ་པའི་ཚུལ་བཤད་པ་ཞུ་ཡ་འདི་ནས་དྲན་པ་ཉེར་གཞག་གི་སྒོམ་ཚུལ་འདིའི་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ད་ལེ་ཚན་སྔོན་མའི་ནང་ལོགས་ལ་ཆ་བཞག་པ་ཡིན་ན་གཙོ་བོ་ངོ་སྤྲོད་ཞུ་ཡ་འདི་ནི་སོ་སོར་རྟོག་པའི་ལྷག་མཐོང་གྲུབ་ཚུལ་བཤད་པ་ཞུ་ཡ་འདི་རྒན་ལགས་ང་ཚོར་ངོ་སྤྲོད་ཞིབ་ཚགས་པོ་ཅིག་གནང་ཡོད་རེད་ཨ་ནི་ད་ལྟ་ཡང་གོང་ལ་ཞུས་པ་ནང་བཞིན་གྱིས་ད་དྲན་པ་ཉེར་གཞག་སྒོམ་ཚུལ་ཞུ་ཡ་འདི་ཐོག་མར་ད་ཕྱག་དེབ་འདི་ནང་ལོགས་ལ་ངོ་སྤྲོད་གནང་པའི་སྐབས་ལ་ཡང་གཞུང་ཁག་ནང་ལོགས་ནས་དྲན་པ་ཉེར་གཞག་སྐོར་ལ་གླེང་བའི་ད་དཔེ་མཚོན་གྱི་ཐོག་ནས་ནི་ངོ་སྤྲོད་ཅིག་འདུག་སེ་གནང་བཞག་བྱས་ཙང་རྒན་ལགས་ང་ཚོ་ཡང་དེ་གས་ནི་རིམ་པས་བྱས་བྱས་འགྲེལ་བཤད་ཞིག་གནང་རོགས་གནང། ཨོ་ལགས་སོ་གྲོགས་ལགས་ད་འདི་མཚམས་འགྲོ་བ་དེ་ད་ལྟ་རེད་དྲན་པ་ཉེར་གཞག་སྒོམ་པའི་ཚུལ་ཟེར་ཏེ་ད་ལྟ་ཁ་སང་དགེ་བཤེས་ལགས་རྣམ་པ་ཚོས་ཚན་རིག་དང་ལྟ་གྲུབ་ཀུན་བཏུས་རྩོམ་སྒྲིག་གནང་དུས་སྐབས་ལ་ཡང་འདིའི་ནང་ལོགས་ནས་དྲན་པ་ཉེར་གཞག་སྒོམ་པའི་ཚུལ་ཟེར་ནས་ཟུར་དུ་དམིགས་བསལ་བཞག་འདུག་པ་དེ།

ད་ཞི་ལྷག་ཟུང་འབྲེལ་གྱི་སྐོར་དེ་ཞུས་ཚར་བའི་རྗེས་ལ། ཨ་ནེ་ད་དམིགས་བསལ་གྱི་ཟུར་དུ་དྲན་པ་ཉེར་གཞག་སྒོམ་ཚུལ་བཤད་དགོས་དོན་དེ་ལ། དེ་ལྟ་ན་དམིགས་བསལ་གྱི་རྒྱུ་མཚན་ཅིག་ཡོད་རེད་དྲན་གྱི་འདུག་རྗེས་འདི་ནས་ང་ཚོས་ཕྱོགས་གཅིག་ནས་ཏིང་ངེ་འཛིན་ཡག་པོ་བསྒྲུབས་ཚར་བ་དང་ཕྱོགས་གཉིས་ནས་ཏིང་ངེ་འཛིན་དེ་གི་རྨང་གཞི་གི་ཐོག་ནས། དེ་ལ་བརྟེན་པའི་ཐོག་ནས་ད་ནི

ལྟ་དེ་ཚོའི། འཕགས་པ་གནས་བརྟན་སྡེ་པའི་གཞུང་དེ་ཚོའི་ནང་ལོགས་ལ་ད་དྲན་པ་ཉེར་གཞག་གི་སྒོམ་ཚུལ། སྒོམ་ཚུལ་ད་མང་པོ་ཞིག་དེ་ནང་ལ་ཡོང་གི་ཡོད་རེད། ད་རེད་དེ་དེ་ཚོའི་ནང་ལོགས་ནས་ད་གྲགས་ཆེ་བ་དེ། གྲགས་ཆེ་བ་དེ་ད་ལྟ་གོང་བོ་དེ་ལ་མ་དེ་མ་ནི་ཀ་ཡ་ཟེར་ཡ་གི་ལུང་བར་མ་ཟེར་ཡ་གི་ད་དེའི་ནང་ལོགས་བཞུགས་བསྡད་པའི་དྲན་པ་ཉེར་གཞག་གི་སྒོམ་དེ་ད་གྲགས་ཆེ་བ་འདྲ་བོ་དེ་ཆགས་བསྡད་ཡོད་རེད།

ད་དེ་ཡང་ད་དཔེར་ན་དེ་གོང་གོ་ད་ལ་ལུང་རིང་པོ་ཟེར་གྱི་བ་ལུང་རིང་པོ་དང་ལུང་ཨ་ན་ལུང་བར་མ་ཟེར་ཡ་གི་ཡང་དེ་ཚོ་ལ་ད་ཡུལ་དེ་ཚོའི་ནང་ལོགས་གསལ་བསྡད་པའི་དྲན་པ་ཉེར་གཞག་གི་མདོ་དེ་ཚོ་གཉིས་ད་མདོ་གཉིས་ཀྱི་གླེང་གཞི་ཁོ་རང་མར་གཅིག་བལྟས་པ་ཡིན་པ་ཡིན་ན་མདོ་དེ་གཉིས་ཀ་དེ་གསུང་ས་དེ་ད་ཀུ་རུ་ཟེར་ཡ་གི་ས་རྒྱ་གར་གྱི་ས་ཆ་གཅིག་ཡིན་གྱི་རེད་པ་ད་དེ་འདྲ་གཅིག་གི་ཡུལ་ལ

གླེང་གཞི་ལ་བལྟས་པ་ཡིན་པ་ཡིན་ན་ད་དེ་གསུང་ས་དེ་ས་གནས་ཀུ་རུ་ཟེར་ཡ་དེ་གི་ས་གནས་དེ་ལ་ཡིན་ས་རེད་མ་གཏོགས་རྩ་བའི་དེའི་གོང་ལ་མདོ་རིང་པོ་དང་ད་ལྟ་ལུང་བར་མ་ཟེར་ཡ་ལུང་ཁ་ཤས་ཅིག་གོང་དེ་ལ་དྲངས་སོང། ལུང།
ལུང་རིང་པོ་དེ། ནི་ཀ་ཡ་ཟེར་ཡ་དེ་འདུག་གཅིག། ལུང་བར་མ་དེ་མ་དེ་མ་ནི་ཀ་ཡ་ཟེར་ཡ་གི་ལུང་དེ་གཉིས་དེ་གོང་ལ་དྲངས་ཡོད་རེད་དེ་ད་དེ་ཚོ་དེ་དེ་ཕྲན་ཚེགས་མ་གཏོགས་པའི་ལུང་རིང་པོ་དང་བར་མ་ཟེར་ཡ་དེ་ཚོ་དེ་དེ་བོད་སྐད་ལ་འགྱུར་མེད་པ་ད་བཀའ་འགྱུར་ནང་ལོགས་ལ་མི་འདུག་ཟེར་ནས་ཁོ་ཚོས་ཐག་བཅད་ནས་གསུངས་བཞག་འདུག་སྟེ། འདུག་འདུག་འདུག། ད་ཡིན་ན་ཡང་ཁོ་ཚོས་ལུང་བར་མའི་ནང་ལོགས་སུ་གསུངས་བཞག་པ་དེ་ཁོ་ཚོས་གིས་ད་དབྱིན་ཇིའི་ནང་ལོགས་ཡོད་དམ་ད་ཡང་ན་པཱ་ལིའི translation ག་རེ་དེ་འདྲ་བཏོན་ཡོད་ན་ཁོ་ཚོས་བཏོན་ནས་གང་ལྟར་ཁོ་ཚོས་དེ་ཚུར་བོད་ཡིག་ལ་ཚུར་དྲངས་བཞག་པ་ཅིག་རེད་འདུག། ད་དེའི་ནང་ལོགས་ནས་ཡོད་བཞག་པ་ཅིག་ཁོ་ཚོས་ཚུར་དྲངས་ཡོང་དུས་སྐབས་ལ་ཟེར་བ། དེ་ཡང་ད་ལྟ་བཀག་ཟེར་བ་བ་དེ་ལུང་བར་མའི་ནང་ལོགས་ཡོད་བསྡད་པའི་དྲན་པ་ཉེར་གཞག་གི་མདོ་དེ་ད་ག་འདྲ་ཞིག་འདུག་ཟེར་དུས་སྐབས་ལ། མདོ་དེའི་ནང་ལོགས་ལ་གསུང་སྟངས་དེ་འདི་འདྲས་འདུག། ཨ་ནེ་དགེ་སློང་དག་འདི་ནི་སེམས་ཅན་རྣམས་དག་པར་བྱེད་པ་དང་མྱ་ངན་དང་སྨྲེ་སྔགས་བཟློག་པར་བྱེད་པ་དང། སྡུག་བསྔལ་དང་ཡིད་མི་བདེ་བ་ཞི་བར་བྱེད་པ་དང་བདེན་པ་སྟེ། འགོག་པ་ཐོབ་པར་བྱེད་པའི་ལམ་དངོས་ཡིན་ནོ་ཞེས་ནས་གསུངས་འདུག། དེ་གང་ཞེ་ན། རྩ་བའི་དེ་ཚོ་ནང་རྒྱུད་བདེན་པ་བཞི་དང་སྦྱར་ནས་དཔྱད་ཡོང་དུས་སྐབས་ནས། བདེན་པ་བཞི་བདེན་བཞི་མི་རྟག་བཅུ་དྲུག་བཤད་དུས་སྐབས་ནས་དེ་གི་ཕྱི་ནང་ལ་ཡོད་བསྡད་པ་དེ་ཚོ་རེད། དེ་གང་ཞེ་ན།

ང་ཚོའི་བསམ་བློ་བཏང་ས་དེས་ཡུལ་མི་ཐོས་ནས་བསམ་བློ་བཏང་ས་ག་ར་དམིགས་པ་གཏད་ས་དེས་གང་ལ། སེམས་དེ་ག་རང་ལ་བཞག་མ་གཏོགས་སེམས་གཞན་དག་ལ་འཆོར་མ་འགྲོ་བའི་ཆེད། དམིགས་པ་གང་ལ་གཏད་ས་དེའི་ཐོག་ལ་དྲན་པ་གིས་འཇུས་ནས་སེམས་གཞན་དག་མ་བཏང་བ་བྱས་ནས་སེམས་པ་དེ་ག་ལ་བཞག་ཐུབ་པ་ཡིན་པ་ཡིན་ན་ཨ་ནི་དྲན་པ་གིས་དེ་ལ་ཡུལ་དེ་ལ་འཇུས་ནས་སེམས་པ་དེ་ལ་བཞག་ནས་ཐག་རིང་པོ་ལ་མ་བཏང་ཡང་དེ་ལ་ཉེ་བར་བཞག་པ། དྲན་པ་ཉེ་བར་བཞག་དྲན་པ་ཉེ་བར་བཞག་ཚིག་དེ་གི་སྒྲ་བཤད་འདྲ་བོ་བྱེད་ཀྱི་འདུག་ག་ལ་གོ་རྒྱུ་དེ་འདྲ་ཞིག་རེད་དོ་སྟེ་འགྲོ་ག་ལ།

དེ་རེད། དེ་ལྟར་རེད། དེ་ཡིན་དུས་ཀ་ལ། ངའི་ལུང་བར་མའི་ནང་ལ་ག་རེ་གསུངས་ཡོད་ངས་ཅིག་སྐད་ཆ་འདྲི་བྱེད་ཡས་དེ། རྩ་བའི་ངས་ཐུགས་གསལ་བ་ཡིན་ན་ཁོང་རྣམ་ཚོས་ཐུགས་དེ་དུས་ཀ་ལ་ད་དྲན་པ་ཉེར་འཇོག་གི་སྐོར་དེ་བཤད་ཡོང་དུས་ཀ་ལ་ད་སྔས་མ་འདྲ་བྱས་ན་ང་རང་ཚོའི་བོད་ཡིག་ནང་ལ་གང་ཡོད་བསྡད་པ་དེ་ཙམ་ལ་ཆོག་ཤེས་འདྲ་མ་བྱས་པ་བྱས་ནས་ད་དེང་སང་ལ་རིག་གཞུང་ཕན་ཚུན་གྱི་ད་མཐུད་ཀ་དེ་ཤུགས་ཆེར་འགྲོ་གི་ཡོད་དུས་ཀ་ལ་རེད་གནས་བརྟན་སྡེ་པའི་གཞུང་དེ་ཚོ་ཡང་ངོ་ངོ་མ་ཙམ་དུ་མ་ཟད་དེ་གང་རག་བསྡད་པ་དེ་དབྱིན་ཇིའི་ནང་ལོགས་ནས་བོད་ཡིག་ནང་ཚུར་བསྒྱུར་ཡས་ཀྱི་དྲན

ད་དབུགས་འབྱུང་རྔུབ་སྒོམ་པའི་ཚུལ་ནི་ད་དྲན་པ་བསྟེན་པའི་ཚུལ་དེ་ནས་ཕྱི་ནང་གི་ལུས་ཀྱི་ཆ་ཤས་སོ་སོ་ལ་དམིགས་ཏེ་ལུས་དེ་གའི་དེ་སྐྱེ་བའི་ཚུལ་དང་འཇིག་པའི་སྐྱེ་འཇིག་པའི་ཚུལ་དེ་རིགས་ཀྱི་ཐོག་ལ་ཡི་ད་དཔྱད་པ་བྱེད། དེ་ནས་ད་སྤྱོད་ལམ་རྣམ་པ་བཞི་གི་ཐོག་ལ་ནི་ཤེས་བཞིན་དུ་འཇུག་པ་དང་མཐར་ད་ལུས་མི་གཙང་བའི་རྫས་སུ་གྲུབ་པའི་ཚུལ་དེ་རིགས་ཀྱི་ཐོག་ལ་ད་དེ་ནང་བཞིན་ལུས་དྲན་པ་ཉེར་འཇོག་སྒོམ་དུས་ཀ་ལ་ད་དེ་ལ་ཆ་ཤས་དེ་འདྲ་མི་འདྲ་བ་མང་པོ་སྒོམ་རྒྱུ་ཡོད་རེད་པ་ཨ་ནི་ལུས་འབྱུང་བ་བཞི་གིས་འདུས་པའི་གོང་བུ་གི་རིགས་པ་དང་ཨ་ནི་ལུས་བམ་པ་དང་རུས་པ་ལ་སོགས་པའི་འཆི་བའི་མཚན་མ་དགུ་ཡི་སྒོ་ནས་མི་རྟག་པ་སྒོམ་པ་དེ་འདྲ་གི་ད་ལྟའི་གོང་ད་གཞུང་དེ་འདྲའི་ནང་ལོགས་ལ་འདི་བྱས་ནས་དཔེ་ཞིབ་ཚགས་པོ་བྱས་ནས་གསུངས་བཞག་འདུག་གསུངས་བཞག་པ་ཙམ་དུ་མ་ཟད་ད་དེ་གི་མཐའ་སྡོམ་ནང་ལོགས་ལ་ག་འདྲ་གསུངས་འདུག་ཟེར་དུས་ག་ལ་འདི་ལྟ་བུ་སོ་ད་རབ་ཏུ་བྱུང་བ་ནང་གི་ལུས་ལ་ལུས་ཀྱི་རྗེས་སུ་ལྟ་ཞིང་གནས་ལ་ཕྱི་རོལ་གྱི་ལུས་ལ་ལུས་ཀྱི་རྗེས་སུ་ལྟ་ཞིང་གནས་པ་དང་ཕྱི་དང་ནང་གཉིས་ཀའི་ལུས་ལ་ལུས་རྗེས་སུ་ལྟ་ཞིང་ད་ལྟ་རྗེས་སུ་ལྟ་ཞིང་གནས་ཟེར་དེ་ཡང་དེ་འདྲ་དུ་ག་རེ་ཟེར་ན།

སྐྱེ་ཞིང་འཇིག་པ་དང་ཞིག་པའི་རྗེས་སུ་ལྟ་ཞིང་གནས་པ་དང་ཡང་རབ་ཏུ་བྱུང་བ་དེས་ཤེས་བཞིན་དང་དྲན་པ་ཙམ་སྐྱེ་བའི་རྟེན་དུ་འདི་ནི་ལུས་སོ་ཞེས་པའི་འདུ་ཤེས་ཙམ་ཞིག་སྐྱེ་བར་བྱེད་དོ། ད་འདི་ཚོ་དེ་ཚང་མ་ལ་གཏམ་རྒྱུད་ང་ཚོའི་ལུས་ལ་དམིགས་ཏེ་དྲན་པ་ཉེར་འཇོག་སྒོམ་དུས་ཀ་ལ། ལུས་འདི་མི་རྟག་པའི་རང་བཞིན་སྡུག་བསྔལ་བའི་རང་བཞིན་འཇིག་པའི་རང་བཞིན། དེ་ནས་ཞིག་པའི་རང་བཞིན་ཅན་ཡིན་པ་མི་གཙང་བའི་རང་བཞིན་ཅན་ཡིན་པ། ད་དེ་འདྲའི་ཐོག་ལ་མང་པོ་བརྟགས་ནས་སྒོམ་དགོས་ཡ་གི་རྣམ་བཤད་དེ་ནོར་གྱི་ད། གཞུང་ལུགས་ཁག་དང་ལམ་རིམ་གྱི་ཉམས་ལེན་དེ་ཚོའི་ནང་ལ་གསལ་བསྡད་པ་དེ་ག་རང་རེད་དོ།

ཐོག་ལ་བེད་སྤྱོད་བྱེད་མཁན་དང་ད་ལྟ་ཅིག་ཡང་ཚོད་ལྟ་བྱེད་མཁན་དེ་འདྲའི་ཡོང་གི་འདུག་ག།
ཨོ་རེད་རེད་འགྲོ་ག་ལ་བ་ད་དེ་བོད་ཆེན་པོ་ཡིན་པ་དེ་འདྲ་ཞིག་རེད་འགྲོ་དེ། ད་དེ་འདྲ་ཡིན་པའི་ཡིན་ཙང་འགྲོ་ག་ལ་འདི་གི་དང་ད་གོང་དུ་ལུང་དེ་དགེ་བཤེས་ལགས་རྣམ་པ་ཚོས་འདི་ནི་མ་སྒྲུང་ནས་ཁོ་བང་འདི་དང་འདྲ་བ་དེ་ག་རེད་ཟེར་དུས་ག་ལ་རྩ་བའི་ང་ཚོ་བོད་སྐད་ལ་མེད་བསྡད་པ་བྱས་ཨ་ནི་ད་ད་འདི་འདི་སྡེ་པའི་གཞུང་ནང་ལ་ཡོད་བསྡད་པའི་ལུང་བར་མ་དང།

འཇིག་རྟེན་པའི་ཚོར་བ་དེ་ལ་ཡང་སྡུག་བསྔལ་བ་དང། ཡང་དེ་འདས་མ་འདས་གཉིས་ཀྱི་ཚོར་བ་ལ་ཡང་བཏང་སྙོམས་བཅས་སོ་སོ་ལ་དམིགས་ཏེ་ཚོར་བ་དྲན་པ་ཉེར་འཇོག་གི་སྒོམ་ཚུལ་དེ་འདྲ་ཅིག་གསུངས་བཞག་འདུག་དེ་ནས་སེམས་ལ་བཞག་བཤད་ཡོད་གསུངས་ཡོང་དུས་ཀ་ལ། མདོ་དེའི་ནང་ལ་སེམས་ལ་ལྟོས་ཏེ་དྲན་པ་ཉེར་འཇོག་གི་སྐོར་དེ་བཤད་ཡོང་དུས་ཀ་ལ། ད་དུག་གསུམ་དེ་ང་ཚོས་འདོད་ཆགས་ཞེ་སྡང་གཏི་མུག་གསུམ་ལབ་དུག་གསུམ་དེ་རེ་རེ་དང་བཅས་པའི་སེམས་ཨ་ནི་འདོད་ཆགས་དང་བཅས་པའི་སེམས། གཏི་མུག་དང་བཅས་པའི་སེམས་ཞེ་སྡང་དང་བཅས་པའི་སེམས་བྱས་ནས་ལོགས་ལོགས་བྱས། དེ་གསུམ་སོ་སོ་དང་བྲལ་བའི་སེམས་བྱས་ད་དྲུག་ཆགས་ཡོང་གི་རེད་པ། ཨ་ནི་དྲུག་གི་ཐོག་ལ་ཡང་ད་སེམས་ཀུན་ཏུ་བསྡུས་པ་དང་རྣམ་པར་གཡེང་བ་དང་ཉེ་བར་ཞི་བ་དང་ཉེ་བར་ཞི་བ་མ་ཡིན་པ་དང་འཇིག་རྟེན་ལས་འདས་པ་དང་འཇིག་རྟེན་ལས་མ་འདས་པ་དང་མཉམ་པར་གཞག་པ་དང་མཉམ་པར་མ་གཞག་པ་དང་རྣམ་པར་གྲོལ་བ་དང་རྣམ་པར་མ་གྲོལ་བའི་སེམས་བྱས་ནས་མདོར་ན། སེམས་ལ་བརྟེན་པའི་དྲན་པ་ཉེར་འཇོག་དེ་བཤད་ཡོང་དུས་ག་ལ་རྣམ་པ་བཅུ་དྲུག་ལ་སྦྱར་ནས།

སྐྱེ་མཆེད་དྲུག། བྱང་ཆུབ་ཀྱི་ཡན་ལག་བདུན། བདེན་པ་བཞི་བཅས་རེ་རེ་ལ་སྦྱར་ཏེ་ཡང་སྒོམ་ཚུལ་དེ་འདྲའི་ལྟར། མདོར་ན་ཆོས་ལ་དམིགས་པའི་དྲན་པ་ཉེར་འཇོག་སྒོམ་ཚུལ་དེ་བཤད་ཡོང་དུས་ག་ལ་ནི་འདོད་པའི་ཁམས་སུ་འདུན་པ་འདི་འདྲའི་སྐོར་ལ་དམིགས་ཏེ་དྲན་པ་ཉེར་འཇོག་སྒོམ་ཚུལ་ཞེ་སྡང་ལ་དམིགས། ཡང་གཉིད་དང་རྨུགས་པ་གཉིད་ཟེར་དུས་ཀ་ནི་ང་ཚོའི་རྒྱུན་ལྡན་གཉིད་དེ་རེད་རྨུགས་པ་ཟེར་དུས་ཀ་ནི་གཏི་མུག་གི་ཆར་གཏོགས་ཀྱི་རེད་ཁ་ས་ངས་མར་ཞུས་ཡིན་པ་ཨ་ནི་རྒོད་པ་ཟེར་དེ་སེམས་ཕྱི་རོལ་ལ་ནི་ཆུང་དེ།

འཛམ་བུ་གླིང་ཡུལ་གྲུ་མང་པོའི་ནང་ལོགས་ལ་ནི་བོད་ཀྱི་ནང་པ་སངས་རྒྱས་པའི་ཆོས་བརྒྱུད་དེ་ཡང་དོ་སྣང་བྱེད་མཁན་མང་རུ་འགྲོ་ཡ་དང་འདི་གས་ཀྱི་ཐོག་ནས་ད་རྒྱུན་དུ་ནས་ཚན་རིག་པ་དང་བཀའ་མོལ་གནང་པའི་བརྒྱུད་རིམ་ནང་ལོགས་ལ་ཚན་རིག་པའི་དྲན་པ་ཉེར་གཞག་དང་འདི་གས་ལ་དོ་སྣང་ཆེན་པོ་ཞེ་དྲག་ཅིག་གནང་གི་ཡོད་ལ་ད་དེ་འདྲ་སོང་ཙང་ཅིག་གི་ཨ་མི་རི་ཀའི་ནང་ལོགས་ལ་ཡིན་ནའི་ལས་འདི་གས་ལ་ཉམས་ལེན་གནང་མཁན་འདི་མང་རུ་འགྲོ་གི་ཡོད་རེད་རྒན་ལགས་ཚན་རིག་པའི་ད་དྲན་པ་ཉེར་གཞག་ད་ག་རང་གི་ཐོག་ལ་ཡང་ཁོ་ཚོས་ལྟ་ཚུལ་གང་འདྲ་ཡོང་གི་ཡོད་ན་རྒན་ལགས་རྒྱུན་དུ་ནས་ད་ཚན་རིག་པ་དང་བཀའ་མོལ་མང་པོ་གནང་གི་ཡོད་ར་ད་འདི་གའི་མང་པོ་ཅིག་འདི་སེམས་ཁམས་རིག་པའི་ཁྱབ་ཁོངས་ནང་ལོགས་ཚུད་གི་ཡོད་ར། རེད་འདུག་ག་ལ་ད་འདིའི་བར་ལམ་ནི་ནུབ་ཕྱོགས་པའི་ཚན་རིག་པ་དེ་ཚོ་ནང་ཆོས་ལ་དམིགས་བསལ་དོ་སྣང་འདྲ་པོ་ཞིག་སྒོ་ཕྱེ་ཡ་གི་ལམ་ཁ་འདྲ་པོ་གཙོ་བོ་གཅིག་དེ་དྲན་པ་ཉེར་འཇོག་འདི་ཆགས་སུ་ཡོད་ས་རེད། འདིའི་དྲན་པ་ཉེར་འཇོག་གི་སྐོར་དེ

མ་སྙོམས་བསྡད་ཡོད་རེད། ཁོང་ཚོའི་ལས་ཀ་ལ་ཚ་གི་ཚི་གི་དཔེ་བྱེད་ཀྱི་ཡོད་རེད། ད་འདི་དངངས་སྐྲག་བྱུང་པའི་དབང་གིས་ནི་ལས་ཀ་འདི་སྤུས་དག་པོ་ཅིག་ཡོང་གི་ཡོད་མ་རེད་པ། ཨོ་འགྲོ་ཀ་ལ་འོ་དེ་རེད་དོ་དེ་ཁོང་དེ་གཉིས་འབྲེལ་བ་དུ་བ་ན་ཡོད་རེད། བྱས་ཙང་ད་ཁོང་ཚོས་ཀྱི་ད་འདི་ཚོ་དྲིས་རྙེད་ཡོང་དུས་ཀ་ལ་ད་ནི་བར་ལམ་ལ་ཁ་ས་ངས་མར་ངེད་གཉིས་ཀྱི་ཞུས་ཡིན་པ། ཨ་མི་རི་ཀའི་ཀྱི་དྲན་པ་ཉེར་འཇོག་གི་སྒོམ་དེ་དག་དམག་ས་ལ་བེད་སྤྱོད་བཏང་གི་ཡོད་རེད་ད། འདི་ག་འདྲ་རེད་བེད་སྤྱོད་བཏང་འགྲོ་གི་རེད་ཟེར་དུས་ཀ་ལ་ད་ཁོང་ཚོས་ཀྱི་ཧ་གོ་གི་ཡོད་རེད་དམག་མི་དེ་ཚོ་དམག་མ་རྒྱག་སྔོན་ལ།

མདོར་ན་སེམས་པ་དེ་དུས་འདས་པ་དང་མ་འོངས་པ་ལ་མ་འཆོར་ཡ་བྱས་ནས། ད་ལྟ་ལས་ཀ་གང་ན་བྱེད་པ་ད་ལྟ་བའི་ལས་ཀ་རང་ལ་སེམས་པ་གཏད་ཐུབ་མཁན་ཆགས་འགྲོ་གི་འདུག་ཟེར་ཡ་དེ་ཉིས་སྟོང་བདུན་ལོ་ལ་བརྟག་དཔྱད་བྱེད་རྒྱུའི་ནང་ལོགས་ལ་བཏོན་ཡོད་རེད། ཨ་ནི་ཡང་སྒོམ་འདིའི་གི་ནམ་རྒྱུན་གྱི་ད་ང་ཚོའི་བློ་གཅིག་སེམས་ཁོག་ལ་མ་བསྡད་པར་དཀའ་ངལ་ཆེན་པོ་འཕྲད་ཡོང་དུས་ག་ལ་ནམ་རྒྱུན་དྲན་པ་ཉེར་འཇོག་སྒོམ་རྒྱག་མཁན་ཡིན་ན་དེ་ཚོ་གྲས་གི་ཁོ་རང་ཁོ་རང་གི་དགའ་རོགས་ཀྱིས་མི་གཞན་ལ་ལྟོས་མ་དགོས་ཡ་བྱས་ནས་གཞན་དུ་བསྡུར་ཡོང་དུས་ག་ལ་ཁོ་རང་རང་གིས་རང་འགུལ་གྱིས་སེམས་ཀྱི་གདོང་ལེན་བྱེད་སྟངས་ཀྱི་ནུས་པ་དེ་ཤུགས་ཆེ་རུ་འགྲོ་གི་འདུག་ཟེར་དེ་འདྲའི་གནས་ཚུལ་ནང་ལོགས་རང་ཡོད་རེད་དེ་ཚོ་དེ་ཉིས་སྟོང་དྲུག་ནང་ལོགས་ལ་རེད་འདུག། དེ་ནས་ཡང་དཔེར་ན་ང་ཚོས་གཅིག་གི་ལས་ཀ་འདྲ་བ་ཞིག་བྱེད་དུས་ག་ལ་དྲན་པ་བརྗེད་འགྲོ་འདུག་ག་ཨ་ནི་ཡང་དྲན་པ་དོན་དག་དེ་ཚུར་སྐྱེ་ཡག་དང་དྲན་པ་མྱུར་པོ་བྱས་ཚུར་ནས་གནས་ཚུལ་ཚུར་ཡག་བ་ཞིག་ལམ་སེང་དྲན་ཐུབ་ཡག་གི་དེ་ཚོ་དེ་ཡང་ཡང་དྲན་པ་ཉེར་འཇོག་སྒོམ་མཁན་དེ་ཚོ་ལ

ལོངས་ད་གང་ཡིན་ཟེར་ད་དེ་གཅིག་གི་ནུས་པ་གཅིག་ཐོན་གྱི་ཡོད་ཙང་ཨ་ནི་ཁོང་ཚོས་མུ་མཐུད་ཀྱིས་དེ་ཞིབ་འཇུག་གཏིང་ཟབ་པོ་ཅིག་བྱེད་ཀྱི་ཡོད་རེད་བ་ད་དེ་ག་ཡིན་པའི་ནི་ང་རང་ཚོ་ཡང་གཅིག་གི་ནང་པའི་གཞུང་ནང་ལོགས་ལ་ཡོད་པ་ཅིག་དང་ད་ལྟ་ང་ཚོ་བཀའ་མོལ་ཞུ་བཞིན་པ་དེ་ཡིན་ནི་ལས་ད་དྲན་པ་ཉེར་གཞག་གི་སྐོར་དེ་འཆད་ཀྱི་ཡོད་དུས་ད་དེ་ག་གི་དངོས་གནས་རིན་ཐང་དེ་ད་གཞན་གྱིས་ཞིབ་འཇུག་བྱས་ནུས་པ་ཅིག་ཐོན་དུས་གཞི་ནས་ང་རང་ཚོས་ཤེས་དུས་ཨ་ནི

མི་གཙང་བ་དང་ལི་དེ་དེ་མིག་གི་ལྟ་ཅི་གང་དང། སྡུག་བསྔལ་བའི་རང་བཞིན་ཅིག་ཡིན་པ་ལ་ཡང་ད་ང་ཚོ་སེམས་ཅན་ཐ་མལ་པ་རྣམས་ཀྱིས་དེ་ཧ་གོ་གི་ཡོད་མ་རེད། ཨ་ནི་མི་སྡུག་པ་ཡིན་པ་ལ་སྡུག་པར་འདུ་ཤེས་པ་གཅིག་བྱས། དེ་ཚོར་བ་དེ་འདི་འདྲའི་ང་རང་ཚོའི་གི་ཚོར་བ་དེ་ངོས་ནས་བཤད་ན་སྡུག་བསྔལ་བ་ཅིག་རེད། ད་ང་རང་ཚོ་སེམས་ཅན་ཐ་མལ་པ་ཡིན་ན་ཡང་ཚོར་བ་ལ་བདེ་སྡུག་བཏང་སྙོམས་གསུམ་ནང་ལ་ཚོར་བ་བདེ་བ་དེ་ཞི་བ་ཅིག་ཡིན་ད་བདེ་བ་ལ་ཆགས་པ་ཤུགས་ཆེན་པོ་ཡོད་པ་ཡིན་ད་ཚོར་བ་སྡུག་བསྔལ་བ་ལ་བདེ་བར་འདུ་ཤེས་པ་དང།

ལུས་ལ་ལུས་ཀྱི་རྗེས་སུ་བལྟ་ཞིང་གནས་པས། མི་སྡུག་པ་ལ་སྡུག་པར་འདུ་ཤེས་པའི་ཕྱིན་ཅི་ལོག་རབ་ཏུ་སྤོང་གི་རེད་ཟེར་གཅིག། ད་དེ་ནི་མ་བྱང་དུ་ཁོ་ཚོའི་གསུང་སྟངས་ད་ག་རེ་བྱེད་པ་རེད་ད་ཨ་ནི། སྡུག་བསྔལ་བ་ལ་བདེ་བར་འདུ་ཤེས་པ་རབ་ཏུ་སྤོང་བ། མི་རྟག་པ་ལ་རྟག་པར་འདུ་ཤེས་པ་རབ་ཏུ་སྤོང་བ། བདག་ཏུ་མེད་པ་ལ་བདག་ཏུ་འདུ་ཤེས་པའི་ཕྱིན་ཅི་ལོག་གི་བློ་དེ་ཚོ་རབ་ཏུ་སྤོང་བའི་ཕྱིར་དུ།

ཞེས་ལ་འཇུག། དྲན་པ་དང་ཤེས་རབ་གང་རུང་གིས་བསྡུས་པ་ཞེས་ལ་འཇུག། ཞེས་པའི་སྐབས་སུ་འགྲོ་ག་ལ་ད་འདི་འདྲ་ཞིག་གོ་དགོས་ཀྱི་རེད། སོ་སོའི་གི་ལུས་ལ་དམིགས་པ་བྱས་ད་ལུས་འདི་མི་གཙང་བ་རང་བཞིན་ཡིན་པ། ལུས་དེ་ཨ་ནི་མི་གཙང་བའི་རང་བཞིན་ཅིག་ལ་བརྟགས་ཡོད་དུས་ཀ་ནི་ལུས་དེ་ལུས་ཁོ་རང་རང་གི་མཚན་ཉིད་དེ་རེད། ཨ་ནི་ལུས་དེ་མི་རྟག་པའི་རྣམ་གཞག་ཅིག་ལ་བརྟགས་ཡོད་དུས་ཀ་ནི་ལུས་འདི་སྤྱི་ཡི་མཚན་ཉིད་ཅིག་རེད། ད་དེ་མི་རྟག་པ་དེ་འདུས་བྱས་ཐམས་ཅད་སྤྱི་ཡི་མཚན་ཉིད་ཅིག་ཆགས་བསྡད་ཡོད་ཙང་སྤྱི་ཡི་མཚན་ཉིད་ཅིག་གིས་ད་འདི་འདྲའི་ཅིག་གི་ཐོག་ནས

དཔྱད་པའི་ཆ་ནས་ཡུལ་དེ་ལ་དཔྱད་པ་བྱས་ནས་དེ་བསྡད་པའི་ཁ་དོག་ཅིག་ལ་གོ་གི་ཡོད་སྟབས་ཤེས་རབ་ཀྱི་ཆ་ལྡོག་ཅིག་ལ་བཞག་ཡོད་ཟེར། ཡིན་ན་ཡང་གཞག་ཚུལ་ཕྱོགས་གཅིག་གི་ནང་ལོགས་ལ་དེ་ཡིན་གྱི་མིན་གྱི་ཤེས་རབ་ཀྱི་ཆ་ལྡོག་ཡིན་མི་དགོས་པར་དྲན་པས་བསྡུས་པ་ཡིན་ཆོག་གི་རེད། གལ་སྲིད་ན་ཁོ་དེས་གནས་ཚུལ་དེ་འདྲ་ཅིག་དྲན་བསྡད་པ། དུས་འདས་པ་ལ་དམིགས་ཏེ་དྲན་བསྡད་པ་ཅིག་ཡིན་པ་ཡིན་ན་ཡང་འགྲིག་གི་ཡོད་རེད་ཅེས་ཅིག་ད་ལྟ་གོང་དུ་སོང་ད་ལྟ་དེ་གཉིས་གཉིས་ཀ་ལ་བདག་བདག་ཆོག་གི་ཟེར་དེ་ཡུལ་ཙམ་གྱི་ཤེས་རབ་ཚུལ་མཚན་ཉིད་དང་པོ་བཞག་གི་འདུག་ག་ལ། དྲན་པ་དང་ཤེས་རབ་གང་རུང་གིས་བསྡུས་པ་ཟེར་ནས།

བར་མ་གྲུབ་པའི་སྟོང་པ་ཉིད། བདག་གི་བར་མ་གྲུབ་པའི་བདག་བདག་གི་བར་མ་གྲུབ་པའི་སྟོང་པ་ཉིད། ད་ད་ནམ་རྒྱུན་ང་ཚོས་བདག་དང་བདག་གི་བ་གཉིས་བྱེད་དུས་ག་ལ། ད་བདག་གི་བར་མ་གྲུབ་པ་ཟེར་བ་ནི་དེ་ལྟ་བུའི་ལུས་དེ། ང་ཡི་རེད་ཅེས་ན་ང་ཚོས་ཇི་འདྲའི་སྙམ་བསྡད་ཡོད་རེད་དེ། དེ་ལྟ་བུའི་ང་ཚོའི་གང། དམིགས་པ་ཞེན་བསྡད་པའི་བདག་འཛིན་གྱི་ཡུལ་གྱི་བདག་དེ་ཡི། ཨ་ནི། ལུང་ཤེས་བྱ་ལ་མ་གྲུབ་པ་ཡིན་པ་ཡིན་ཙང་བདག་གི་བར་མ་གྲུབ་པའི་སྟོང་པ་ཉིད་ཀྱི་རང་བཞིན། ད་ནི་བདག་ཏུ་མ་གྲུབ་པའི་བདག་མེད་པ། བདག་ཏུ་མ་གྲུབ་པའི་བདག་མེད་པ་དེ་འདྲའི་གཅིག་གིས་བསྒོམས་པ་ཡིན་པ་ཡིན་ན་ད་དེ་ཡི་སྒོམ་ཚུལ་དེ་ད་སྐབས་འདིའི་དྲན་པ་ཉེར་གཞག་སྒོམ་ཚུལ་དེ་རེད། དེ་ཡང་ད་ལྟ་སྐབས་སུ་བབ་པའི་སྒོམ་ཚུལ་གསུང་སྟངས་འདི་ལ་བརྒྱབ་པ་ཡིན་ན་འདིའི་མང་ཆེ་བ་དེ་ལུས་རང་གི་སྟེང་ནས་སྒོམ་སྟངས་དེ་བརྒྱབ་ཡོང་གི་འདུག་བ། འདུ་ཤེས་དེ་གའི་ཚང་མ་ལ་ལུས་ལ་སྒང་ལ་ཕར་བརྒྱབ་ནས་སྒོམ་ཚུལ་དེ་བཤད་ཡོང་གི་འདུག་བ། ཡིན་དུས་ག་ནས་ད་འདི་ཚོ་བྲིས་ཏེ་འགྲོ་ག་ལ་ད་འདི་གལ་ཆེན་པོ་རེད་འདུག་བ། སྒོམ་སྟངས་དངོས་གནས་དེ་གའི་ད་གནད་འགག་གི་ཆེ་ཤོས་དེ་སྒོམ་ཚུལ་འདིའི་ནང་ལ་བབ་ཡོད་ས་ཀ་དེ་དུས་ད་ལུས་ཚོར་བ་སེམས་ཆོས་བཞི་གི་དམིགས་གཏད་ཀྱི་ཐོག་ནས་སྒོམ་ཚུལ་བཤད་དགོས་ཀྱི་ཡོད་རེད་ད་ལུས་ལ་དེ་ནས་བཤད་ཡི་དུས་ཀ་ནི་རང་གི་མཚན་དང་སྤྱིའི་མཚན་ཉིད་ཀྱི་སྒོ་ནས་བཤད་ཡི་དགོས་རེད་ད་རང་གི་མཚན་ཉིད་བཤད་ཡི་དུས་ཀ་ནི་གཙང་མི་གཙང་ད་དེ་འདྲའི་སྒོ་ནས་བཤད་ཀྱི་འདུག་སྤྱིའི་མཚན་ཉིད་ཀྱི་སྒོ་ནས་སྒོམ་སྟངས་བཤད་ཡི་དུས་ཀ་ལ་སྤྱི་ད་འདུས་བྱས་ཀྱི་ག་ས་མི་རྟག་པའི་མི་རྟག་པ་དང་སྡུག་བསྔལ་བའི་ཚུལ་དེ་འདྲའི་སྒོ་ནས་ད་ནི་སྒོམ་ཚུལ་དེ་བཤད་ཡི་འདུག་ད་དེ་ཡང

དཔེར་ན། གང་ཟག་དེ་ལུས་ལ་ཆགས་པའི་ཆགས་པ་ཤུགས་ཆེན་པོ་ཡོང་མཁན་ཞིག་ཡིན་པ་ཡིན་ན། ད་དེ་གི་ཆགས་པ་དེ་འདོར་ཡས་ཀྱི་ཆེད་དུ་སྐབས་དོན་གྱི་ཁོ་རང་གི་སྒོམ་སྟངས་དེ་ཏོག་ཙམ་མི་འདྲ་བ་བྱེད་ཆོག་རེད། དཔེར་ན་སོ་སོའི་གི་ལུས་དང་ཡང་ན་གཞན་གྱི་ལུས་གང་ལ་ཆགས་ཀྱི་ཡོད་ན་ཡང་དེ་ལྟ་བུའི་དམིགས་གཏད་ལ་ལུས་དེ་བཞག་དེ་ལྟ་བུའི་ལུས་དེ་གི་ཁ་དོག་ལ་སོགས་པ་དེ་ཚོ་དེ་མི་སྡུག་པའི་རང་བཞིན་ལ་ཡང་སྒོམ་དགོས་ཡོད་ཅིག། ད་མི་སྡུག་པ་དེ་སྒོམ་པ་ཡིན་པ་ཡིན་ན་དེ་འདྲའི་གི་སོ་སོའི་ཨ་ད་ལུས་དེ་དངོས་གནས་གཙང་མ་རེད་མི་འདུག་ལུས་དེ་མི་སྡུག་པ་རང་རེད་བཞག་བསམ་པ་བཅས་ཀྱི་འདུ་ཤེས་དང། ཚོར་བ་ཅིག་ད་ནི་སྐྱེ་ཐུབ་པ་ཡིན་པ་ཡིན་ན་དེ་ལྟ་བུའི་བློ་དེ་ག་རེ་ཆགས་འགྲོ་ཟེར་ན་ཆགས་པ་མེད་པའི་རང་བཞིན་གྱི་ངོ་བོ་ལ་སྐྱེ་འགྲོ་གི་རེད་ག་ས་མ་གོ་ཆགས་པ་ཡི་དུས་ག་ལ་ག་དུས་ཡིན་ན་ཆགས་པ་དེ་གི་ཡུལ་ལ་ལྟ་སྟངས་དེ་ཡིད་དུ་འོང་བ་ཅིག་བལྟ་གི་ཡོད་རེད་དེ་གི་ལྡོག་ཕྱོགས་དེ་ཡིད་དུ་མི་འོང་བ་ཅིག་མི་གཙང་བ་ཅིག་སྡུག་བསྔལ་བའི་རང་བཞིན་ཅིག་བལྟ་ཐུབ་མཁན་ཆགས་པ་ཡིན་ན་རང་བཞིན་གྱིས་ཆགས་པ་དེ་གི་གཉེན་པོ་ལ་འགྲོ་གི་ཡོད་པ་ཡིན་ཙང་ད་ནས་ལུས་ཀྱི་ཁ་དོག་དང་ལུས་ཀྱི་དབྱིབས་དང་ལུས་ཀྱི་རེག་བྱ་དང་ལུས་ཀྱི་བསྙེན་བཀུར་ལ་སོགས་པ་དེ་ཚོ་ལ་ཆགས་པའི་གཉེན་པོ་ལ་འགྲོ་གི་རེད་ད་འདོད་ཆགས་ཤས་ཆེ་བ་ཡིན་ན་སྒོམ་སྟངས་དེ་འདྲའི་སྒོམ་དགོས་རེད། དེ་ཡང་ད་དཔེར་ན་ལུས་ཀྱི་ཁ་དོག་ལ་སོགས་པའི་ཆགས་པའི་འདོད་ཆགས་ལ་སོགས་པ་དེ་ཚོ་ལ་ཡང་ད་རིགས་བཞིའི་ནང་ལོགས་ནས་ལུས་ཀྱི་ཁ་དོག་ལ་ཆགས་པའི་གཉེན་པོ་དེ་ལ་ཡང་དེ་ལ་དམིགས་པའི་སྒོམ་དུས་དེ་ལ་དཔེར་ན། ཆགས་ཡུལ་གྱི་ལུས་གང་ལ་ཆགས་ཡུལ་གྱི་ལུས་དེ་རྣམ་པར་དེ་བཅིང་བ་དང་ལུས་རྣམ་པར་རྣགས་པ་དང་ལུས་རྣམ་པར་དམར་བ་ལ་སོགས་པའི་དམིགས་ནས་ལུས་མི་སྡུག་པའི་འདུ་ཤེས་དེ་ནི་སྒོམ་སྟངས་མི་འདྲ་བ་སྒོམ་ཆོག་རེད་ད་དེ།

དེ་རིང་གི་ལེ་ཚན་འདི་ད་ག་མཇུག་བསྒྲིལ་གྱི་ཡིན་ད་རྒན་ལགས་ཀྱིས་ད་ལྟ་གོང་ལ་ཡང་དྲན་པ་ཉེར་བཞག་གི་སྐོར་ལ་འདུག་ངོ་སྤྲོད་གནང་དུས་ད་དེ་རིང་གི་ལེ་ཚན་འདི་ནང་ཆ་ཚང་ཅིག་ཅིག་ཕྱིན་མ་སོང་ད་ཡིན་ནའི་ལེ་ཚན་རྗེས་མའི་ནང་ལོགས་ལ་རྒན་ལགས་ཀྱིས་ཡང་མུ་མཐུད་བྱས་ཨ་ནི་དེ་ནས་ངོ་སྤྲོད་གནང་རོགས་གནང་ད་ལུས་ཀྱི་དབྱིབས་ལ་ཨ་ནི་ཆགས་པའི་གཉེན་པོ། འདི་གའི་གི་ཐོག་ནས་ད་ཕྱག་དེབ་འདི་ནང་ལོགས་ལ་ནི་མ་ལུང་འདྲེན་ཁག་མང་པོ་ཅིག་འདུག་ད་འདི་ནས་རིམ་པས་བྱེད་བྱས་ནི་རྒན་ལགས་ཀྱིས་ལུང་འདྲེན་དང་ནི་ང་ཚོར་འགྲེལ་པ་གནང་རོགས་གནང་ཞུ་གི་ཡིན་ད་ལྟ་ང་ཚོའི་ལེ་ཚན་ནང་ལོགས་ལ་འབྲེལ་ཡོད་གི་གནས་ཚུལ་འདི་གའི་ངོ་སྤྲོད་གནང་པར་རྒན་ལགས་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ཨོ་ལགས་སོ་སྒྲོལ་དཀར་ལགས་ཐུགས་རྗེ་གནང། ཨ་ནི་ང་ཚོའི་གསན་མཁན་རྣམ་པ་ཚོས་དེ་རིང་གི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།